ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། འཛམ་གླིང་གི་ས་ཕྱོགས་གང་སར་ཏོག་དབྱིབས་ནད་དུག་གིས་དཀའ་ངལ་ཤུགས་ཆེ་འཕྲད་བཞིན་པའི་དུས་སྐབས་འདིར་ཨོ་སི་ཁྲུ་ལི་ཡ་ཡི New South Wales མངའ་སྡེའི་ཁྱོན་དུ། ཏོག་དབྱིབས་ནད་དུག་སྔོན་འགོག་དམ་བསྒྲགས་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་ལོ་མཇུག་ཡིག་རྒྱུགས་འགོ་འཛུགས་གནང་ཡོད་པ་རེད། ཡིག་རྒྱུགས་སྐབས་སློབ་ཕྲུག་རྣམས་ལ་ཏོག་དབྱིབས་ནད་དུག་འགོས་ཡོད་མེད་ཀྱི་ཚ་བ་བརྟག་དཔྱད་དང། སློབ་ཕྲུག་བར་བར་ཐག་རིང་པོ་བྱས་ནས་སྡོད་བཅུག་པ། སློབ་ཕྲུག་རྣམས་ལ་ཏོག་དབྱིབས་ན་ཚ་འགོས་ཁྱབ་མི་འགྲོ་ཆེད་སྲུང་སྐྱོབ་གནང་དགོས་ཡོད་སྟབས། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་འཛིན་གྲྭ་དེ་དུས་རྒྱུན་དང་མ་འདྲ་བ་བྱས་ནས་འཚོགས་དགོས་བྱུང་ཡོད་སྐོར་འགྲེལ་བརྗོད་གནང་འདུག

ང་ཚོས་མཐོང་མ་ཐུབ་པའི་ཡིག་ཚད་དེ་ལ་སེམས་ཁྲལ་བྱེད་དགོས་དོན་ཡོད་མ་རེད་གང་ཡིན་ཟེར་ན། ང་ཚོ་དབྱིན་ཡིག་གི་སློབ་ཕྲུག་ཅིག་ཡིན་པའི་ངོས་ནས་རྟག་ཏུ་སེམས་ལ་དངངས་འཚབ་ཆེན་པོ་ཡོད་པ་རེད། འོན་ཀྱང་ད་ལྟ་ཚར་བ་རེད། ང་ཚོ་སེམས་པ་ལྷོད་ལྷོད་འདུག་ཅེས་འགྲེལ་བརྗོད་གནང་འདུག་ཁོ་མོ་ནི་ཨོ་སི་ཁྲུ་ལི་ཡ་ཡི New South Wales མངའ་སྡེའི་ནང་སློབ་གྲྭ་ཁག་དགུ་བརྒྱ་ཙམ་དང། སློབ་ཕྲུག་གྲངས་བདུན་ཁྲི་དྲུག་སྟོང་ཙམ་ཡོད་པའི་ནང་མཐོ་རིམ་སློབ་གྲྭ་ཡི་ལག་ཁྱེར་ཆེད་ཡིག་ཚད་བཏང་མཁན་ཞིག་ཆགས་ཡོད་པ་རེད། འདི་ལོར་ཡིག་ཚད་སྐབས་སློབ་ཕྲུག་རྣམས་ལ་སྲུང་སྐྱོབ་ཆེད

ཁོང་གིས་ཡིག་ཚད་སྐབས་སློབ་ཕྲུག་རྣམས་ལ་ཆམ་པ་དང་ཆམ་རིམས་ཀྱི་ནད་རྟགས་ཡོད་མེད་བརྟག་དཔྱད་དང། ནད་རྟགས་ཐོན་ཚེ་ནང་ལ་ལོག་ནས། སྨན་པ་རྩར་འགྲོ་ནས་ཏོག་དབྱིབས་ན་ཚ་འགོས་ཡོད་མེད་བརྟག་དཔྱད་བྱེད་པའི་ལག་ཁྱེར་ངོས་སྦྱོར་ཁྱེར་ཡོང་དགོས་བཞིན་ཡོད་པ་རེད། སློབ་གྲྭ་ཁག་གིས་ཀྱང་དགོས་ངེས་ཀྱི་གྲ་སྒྲིག་ཁག་ཚད་ལྡན་གནང་ཡོད་སྐོར་འགྲེལ་བརྗོད་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་ནི་སློབ་ཕྲུག་མང་ཆེར་བརྡབ་གསིག་མང་ཤོས་ཐེབས་པའི་ལོ་ཞིག་ཆགས་ཡོད་པ་དང། དེ་ཡང་སློབ་གྲྭ་དུས་ཐོག་ཏུ་འཚོགས་མ་ཐུབ་པ་དང་སློབ་ཕྲུག་མང་པོ་ཞིག། ཐག་རིང་ནས་སློབ་གྲྭར་འགྲོ་བསྐྱོད་མ་ཐུབ་པ།

New South Wales མངའ་སྡེའི་ཡུལ་མི་ཚང་མ་ཁྱེད་རང་ཚོ་ལ་རྒྱབ་སྐྱོར་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་འཛིན་གྲྭ་དེ་དམིགས་བསལ་ཞིག་ཆགས་ཡོད་སྐོར་འགྲེལ་བརྗོད་གནང་འདུག་ཏོག་དབྱིབས་ནད་དུག་གིས་ཨོ་སི་ཁྲུ་ལི་ཡའི་ནང་བྷི་ཁྲོ་རི་ཡ་མངའ་སྡེ་ཡི་སློབ་ཕྲུག་རྣམས་ལ་ཤུགས་རྐྱེན་ཆེ་ཤོས་ཐེབས་ཡོད་པ་དང། བྷི་ཁྲོ་རི་ཡ་མངའ་སྡེ་ཡི་ནང་རྒྱལ་ཡོངས་ཡིག་ཚད་དེ་བཞིན་ཟླ་བ་རྗེས་མ་ཡི་ནང་འགོ་འཛུགས་གནང་རྒྱུ་རེད་འདུག་ཡང་ཆེད་མཁས་པ་ཁག་ཅིག་གིས་ཟླ་བ་ཁ་ཤས་རིང་སློབ་ཕྲུག་རྣམས་སློབ་གྲྭ་ལ་འགྲོ་མ་ཐུབ་པར་ནང་ལ་བསྡད་ནས་སློབ་སྦྱོང་བྱེད་དགོས་བྱུང་བ་དང།

How these students go in their exams. ཁོང་གིས་ཏོག་དབྱིབས་ནད་དུག་གི་རྐྱེན་པས། འདི་ལོར་སློབ་ཕྲུག་རྣམས་ལ་སློབ་གྲྭ་ནས་རྒྱུན་ལྡན་གྱི་སློབ་སྦྱོང་གི་བརྒྱུད་རིམ་དང། རྒྱབ་སྐྱོར་ཐོབ་མེད་སྟབས། སློབ་གྲྭ་ཁག་གིས་མ་འོངས་བདུན་ཕྲག་ཁ་ཤས་ནང། གཏན་འབེབས་གང་འདྲ་གནང་རྒྱུ་ཡིན་མིན་དང། སློབ་ཕྲུག་ཚོས་ཀྱང་ཡིག་ཚད་གང་འདྲ་བྱས་ཏེ་གཏོང་རྒྱུ་ཡིན་མིན་ཐད་སེམས་ཚབས་ཡོད་སྐོར་འགྲེལ་བརྗོད་གནང་འདུག་དེ་ཡང་འདི་ལོ་ཡི་གནད་དོན་གཅིག་པོ་མ་ཡིན་པར་ཉིས་སྟོང་ཉི་ཤུ་ལོ་ཡི་འཛིན་གྲྭ་དེ་ཡིན།

དེའི་རྗེས་མ་སློབ་ཕྲུག་རྣམས་ལ་དཀའ་ལས་ཁག་པོ་དང། ལོ་རྗེས་མ་གཙུག་ལག་སློབ་གྲྭར་འགྲོ་བར་འགྲོ་སོང་མང་བ་འགྲོ་སྲིད་པ་རེད་ཅེས་འགྲེལ་བརྗོད་གནང་འདུག Australia ཡི་ནང་མངའ་སྡེ་གཞན་ཁག་གི་ཡིག་རྒྱུགས་ཁག་བདུན་ཕྲག་ཁ་ཤས་རྗེས་ནས་འགོ་འཛུགས་གནང་རྒྱུ་རེད་འདུག་གནས་ཚུལ་མཁོ་སྒྲུབ་གནང་མཁན Nakari Thorpe ལགས་དང། ཡིག་སྒྱུར་དང་གནས་ཚུལ་སྙན་སྒྲོན་ཞུ་མཁན་སངས་རྒྱས་རྡོ་རྗེ་ཡིན།
ཁྱེད་རང Australia ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།